གཉིས་ཀྱིས་རྣམ་ཤེས་ཕྱིའི་ལྔ་འདི་མ་གཏོགས་མི་འདུག་ག། གཉིས་ཀྱིས་རྣམ་ཤེས་ཕྱིའི་ལྔ་ཟེར་ག་ལ་དངོས་སུ། ཕྱིའི་དེ་ཁམས་ལྔ་པོ་དེ། རྣམ་ཤེས་གཉིས་ཀྱི་ཡུལ་དུ་གྱུར་པ་ཡིན་ཟེར་ལབ་ནས། ད་ཤུགས་ལ། ཁམས་བཅོ་བརྒྱད་ནས་བཅུ་གསུམ་དེ་ཡིད་ཀྱི་ཤེས་པ་རྐྱང་རྐྱང་གི་ཡུལ་ཡིན། དེ་ལ་དམིགས་པའི་དབང་ཤེས་མེད། གཟུགས་ཤིང་པར་བ་གཉིས་ཀྱི་རྣམ་ཤེས་ཕྱིའི་ངང།